ཆོས་གསན་པའི་ཀྱི་ཚུལ་ལས། མདོ་རྒྱུད་བསྟན་བཅོས་དྲི་མ་མེད་པ་དག་ལས་ཇི་སྐད་གསུངས་པ་བཞིན་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། ཟེར་ཞུ་ནི། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ལུ་བསམ་གྱིས་མི་ཁྱབ་པ་ཅིག་བཞུགས་ཡོད་པའི་ནང་ལས་ད་རེས་ང་བཅས་ཞུ་ནི་འདི་བར་དོའི་ཐོས་གྲོལ་འདི་ཡིན། ད་བར་དོའི་ཐོས་གྲོལ་འདི་ནང་ལོ་ཡང་དོན་ཚན་རྣམ་པ་དྲུག་དེ་ཅིག་གི་ཐོག་ལས་ང་བཅས་ཀྱི་ཁ་ཡིག་འདི་ཞུ་བའི་སྐབས་ལུ། ད་ད་རེས་བཟུམ་ཅིག་འབད་བ་ཅིན། ལྔ་པ། ཆོས་ཉིད་འོད་གསལ་གྱི་བར་དོ་ཟེར་མི་དེ་ཞུ་བའི་སྐབས་ཡིན། ད་ལྔ་པ་ཆོས་ཉིད་འོད་གསལ་གྱི་བར་དོ་དེ་གི་སྐབས་ལོ་ཡང་ཡར་ལས་མར་ངོ་སྤྲོད་ཀྱི་རིམ་པ་དེ་ཚུ། ལེ་ཤ་ཅིག་ར་ཡོདཔ་ད་ལོ། ད་གཙོ་བོ་དེ་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས།

ད་ཞག་གྲངས། ལས་རྩིས་བ་ཅིན། ད་ཞག་གྲངས། བཅུ་པ་དེ་ནང་ལོ་ཞུཝ་ཡིན་པས་ལགས། ད་ག་དེ་སྦེ་གསུངས་ནུག་ཟེར་བ་ཅིན་མཚམས་སྦྱོར་གྱི་ཐོག་ལས་ཀྱང་ལས་སྒྲིབ་ཆེ་བ་དེ་རྣམས། དངངས་སྐྲག་སྐྱེས་ནས་བྲོས་པས་ངོ་མ་འཕྲོད་ན་ཟེར། ལས་སྒྲིབ་སྡིག་སྒྲིབ་ཤུགས་ཆེ་དྲགས་སྦེ་ཡོད་མི་ཀྱི་སེམས་ཅན་དེ་ཚུ། ལོངས་སྐུ་གྱི་ལྷ་ཚོགས་དེ་སོགས་བཟླས་པའི་ཤ་འོད་ཀྱི་སྐབས་ལོ། ངོ་འཕྲོད་མ་ཚོར་བ་བས་དགའ་བྱེད་པའི་སེར་བ་ཅན་ཁོང་རང་གི་ལས་ཉིད་སྡིག་སྒྲིབ་ཀྱི་དབང་གིས་བས་ལ། ངོ་འཕྲོད་མ་ཚོར་བ་འཇིགས་སྣང་སྐྱེ་འཇིགས་ཁྲག་སྐྱེ་ཤིང་འདར་བས་སེམས་མེད་དེ་བཟུང་བས་ལུས་མེད་ཀྱི་སེམས་ཅན་འདི་སོགས་སེ། ནམ་ངོ་འཕྲོད་མ་ཚོར་མོ་ཡ་དགོངས་ཀྱི་ལྷ་ཚོགས་དེ་སོགས་ཀྱི་ཤར་སྣང་བཟླས་པའི་ཤ་འོད་སྐབས་ལོ་ངོ་འཕྲོད་མ་ཚོར་བ་ཅན་སེམས་མེད་དང། ངོ་འཕྲོད་དུ་སྐྱེས་པའི་འབྲེལ་ཡོད་འཇོག་ཚུལ་མི་ཡ་དཔག་ཏུ་མེད་ཀྱི་ཡོད། སྡིག་སྒྲིབ་ཆད་མེད་ཀྱི་གང་ཟག་ལ་ལུས་ཀྱི་ངོ་འཕྲོད་མ་ཚུགས་པ་ལུས་མི་ཡ་ཡོད། འདི་བས་ནི་འགྲིག་གི། ཞག་གྲངས་བཅུ་པ་འདི་ན་ལུག་ཟླ་རུ་ལོག་སྡེ་ར། ཁྲ་དང་རིན་ཆེན་རིགས་ཀྱི་ལྷ་ཚོགས་འདི་སོ་གསུམ་བར་ལ་ཐིམ་འོང་སེམས་མེད་དད་པའི་གསོལ་བ་བྱོན་འབུལ་གྱི་སྐབས་ལུག་ཟླ་ཤར་སྣང་འདི་བཟུང་པའི་ཤ་འོང་སེ་སྟེ་དགྱེས་པའི་ང་ཤེས་ར་རྣམ་རྒྱལ་བའི་བཤེས་གཉེན་འདི་སོ་སྐྱེས་པའི་ཞིམ་ལས་པའི་ངོ་སྤྲོད་སྐུབ་སྟེ་ཁ་ཕྱེ་སེ་དད་པའི་གསུམ་ཡིན་པས་ལ། གུ་རུ་རིན་པོ་ཆེ་ཀྱི་གསུང་གདམས་ངག་ཟབ་མོ་ཡིན་པས། ད་ངོ་སྤྲོད་རྐྱབ་སྟེ་ཁག་ཆེ་ཟེར་ད་ངོ་སྤྲོད་པའི་ཚུལ་དེ་ག་དེ་སྦེ་ཡིན་ན་མནོ་བ་ཅིན་ཡང་ངོ་སྤྲོད་པ་ནི་ཚེ་འདས་ཀྱི་མིང་ནས་བོས་ལ་འདི་སྐད་དོ། ཟེར། གསུངས་བཞག་ནུག། ད་ཚེ་ལས་འདས་པ་ཡིན་ནོ་ཚེ་ལས་འདས་མ་ཡིན་རུང་དེ་ཀྱི་མིང་བཏོན་ཞིནམ་ད་སྦེ་འབོ་ནི་ཡིན་པས་ལགས་ཀྱེ་རིགས་ཀྱི་བུ་མ་ཡེངས་པར་ཉོན་ཅིག། ཟེར་ཁྱོད་ར་དྲནམ་ལེགས་ཤོམ་སྦེ་བཏོན་ཏེ་སེམས་དྲན་པ་མ་ཡེངས་པ་ཉོན་མ་རེ། ཟེར།

ཧེ་མ་ལའི་དེ་ན་ལོ་མ་ཧེབ་དེ་མིན་དེ་ན་ལོ་ཧུའི་གངས་ར་དུ་ཉེས་པ་དོ་མེད་པ་མྱོང་ཚར་ཚར་བའི་སེམས་ཅན་གཙང་རྩ་རང་ཡིན་ཡིན་ག་བྱེད་ར་བྱ་བྱབ། ད་ང་ཆེ་ཨང་འདི་ཚོ་མིག་གི་བར་དོ་ན་ལོ་རྩ་ལས་མ་འཇོག་འདྲེ་ནོ་དེ་དུང་དེ་བའི་མེན་སུ་ཞི་ནི་དེ་ན་ལོ་ཨེ་ཧུའི་ཚ་ཡི་དེ་གི་དུ་ཉེ་ཡི་མྱོང་ཚ་ཡི། ད་རུང་རང་ང་ཆེ་ར་གི་དྲིམ་ཧེ་མ་ཚུ་བ་བའི་ཞིམ་ལས་བའི་སེམས་དྲན་པ་བསྟུན་མ་ཚུ་བ་བའི།

རང་གིས་རང་མགོ་སྐོར་བཏང་མ་དང་རང་གིས་རང་ལོ་ཉེབ་ཆོས་སྦས་མ་དང་བ་རང་གིས་རང་ལོ་ཕན་ཐོག་སྦས་ཀྱི་ལག་ཅེས་སྦས་ནས་ཀྱི་དུས་སྐབས་འདི་དེ་ཨ་ནིམ་ཅིག་ནང་ལུ་ཡིན་སེ་བླ་མ་དགེ་བའི་བཤེས་གཉེན་འདི་སོགས་ཀྱི་དད་པའི་ར་སོང་རྣམས་ཡིན་པས། གུ་རུ་རིན་པོ་ཆེ་རྒྱལ་ཡིན་རུ་ལོག་ཆེ་ལོག་ཅི་དི་ན་ལོ་དད་པའི་སོང་མེད་འདི་བླ་མ་དགེ་བའི་བཤེས་གཉེན་རྣམས་ཀྱིས་དད་དེ་བཟུང་པའི་ང་བཅས་ར་ལུ། རྒྱུན་ཆད་མེད་པ་ངོ་སྤྲོད་གནང་སྟེ་ར་ཡོདཔ་ཡིན་རུང་ང་བཅས་ར་གིས་ད་འགྲེམས་ཐེབས་ཅི་སྟོན་ཚུ་བ་ལཱ་ཁག་བཏང་སྟེ་ཡོདཔ་སེ་ཞུ་ནི་ཡིན་ལགས་ད་ནཱ་ལས་ཕར། ཐག་བཅད་དེ་སྐྱེས་པས་རང་གིས་རང་ལུ་གནོད་པ་སྐྱེས་མ་གདའོ་ཞེས་རང་གིས་རང་ལུ་ཕན་ཐོགས་ཅེས་པའི་གོ་སྲེད་མེད་ཀྱི་མནོ་བསམ་བཏང་དགོཔ་སྟེ་ཉེས་ལྟས་ངན་སྨྲས་སེ་ཞུ་ནི། ལྷ་འདྲེ་གཟུགས་མེད་ཀྱི་གསུང་གདམས་ངག་ཟབ་མོ་གནམ་མེད་ས་མེད་ཟབ་ཆོས་ཡིན་པས་ལན་ཚུགས། ད་ང་བཅས་ར་གིས་དད་པ་དང་མོས་གུས་ལེགས་ཤོམ་སྦེ་བསྐྱེད་དེ་ཉན་ཚུགས་པ་ཅིན་བྱིན་རླབས་འཇུག་ནི་ཡིན་པས་དད་པ་དང་མོས་གུས་ལེགས་ཤོམ་སྦེ་བསྐྱེད་དེ་སྐྱེས་པའི་ཉན་མ་ཚུགས་པ་ཅིན་དེ་དེ་ལས་བརྟེན་ཏེ་སྐྱེས་པས་སྣང་མེད་པའི་བཅུད། ལོག་ལྟ་རེ་སྐྱེས་ཏེ་ཡ་སོ། ཡིད་ཆེས་སྐྱེས་མ་ཚུགས་འགྲོས་ཅིག་འབད་བ་ཅིན་དེ་ལས་ཉན་པ་རྩ་ནད་ཀྱི་ཉེན་ཁ་ཡང་སྦོམ་སྦེ་ཡོད་སེ་ཞུ་ནི་ཡིན་ལགས། ད་དེ་ཚོ་མིག་གི་བྱིན་རླབས་ཅན་གྱི་ཆོས་འདིས་དེ་ངོ་སྤྲོད་ག་དེ་སྦེ་གནང་ནུག་ཟེར་བ་ཅིན་ཏེ་ནཱ་ལས་མང་ཡ་ད་རུ། ཞག་བཅུ་པ་ལ་ཁྲག་འཐུང་རིན་ཆེན་རིགས་ཀྱི་བཅོམ་ལྡན་འདས་རཏྣ་ཧེ་རུ་ཀ་སེ་མི་དེ་ཤར་འོང་ངོ་སེམས་མེད་ལ་བསམ་གཏན་གྱི་ཞག་གྲངས་བཅུ་པ་ནང་ལུ་ཁྲོ་བོའི་གྱི་ལྷ་ཚོགས་ཀྱི་ནང་ལས།

ལྷོ་ཡིག་གིས་རིན་ཆེན་གྱི་རིགས་ལས་བརྟེན་ཏེ་གྱེས་པའི་འབྱུང་གནས་དེ་གྱིས་ད་དོ་རིན་ཆེན་རིགས་ཀྱི་ཟེར་མི་དེའི་དོན་ད་འདི་ཡིན་ལ། རིན་ཆེན་རིགས་ཀྱི་བཅོམ་ལྡན་འདས་འདི་ད་རི་ཁྲོ་བོའི་སྐུ་སྦེ་ཤརཝ་ད་ལུ་རཏྣ་ཧེ་རུ་ཀ་ཟེར་མི་སྦེ་ཤརཝ་ཡིན། རྣམ་པ་ག་དེ་སྦེ་ཤར་དོ་ཟེར་བ་ཅིན་ད་རིགས་འདི་རིན་ཆེན་གྱི་རིགས་ལས་ཡིན་པས་མཚན་འདི་བཅོམ་ལྡན་འདས་རཏྣ་ཧེ་རུ་ཀ་སེ་ཞུཝ་ཡིན་པས་ཁོ་གི་རྣམ་པ་ག་དེ་སྦེ་ཤར་དོ་ཡོད་པས་ན་མནོ་བ་ཅིན།

ཐ་མ་དེ་ནང་ལུ་འོག་འོག་གི་དེ་ནང་ལུ་བེ་ཅོན་སེ་མི་བྱེད་ཀྱི་ཀྱུ་ཀང་དེའི་ཕྱག་མཚན་གཅིག་ཡིན་ལ་ད་བེ་ཅོན་སེ་ཁག་གསུམ་གྱི་དེ་ཨ་ནེམ་ཅིག་བསྣམས་ཏེ་ཡོདཔ་སེ་མེད། དེ་ལས་གཡོན་གྱི་དང་པོ་དེ་ནང་ལུ་གཡོན་ཁ་ཐུག་གི་ལྟག་གི་དེ་ནང་ལུ་དྲིལ་བུ་བསྣམས་ཏེ་ཡོདཔ་སེ། དེ་གི་འོག་མ་དེ་ནང་ལུ་བྷནྡྷ་སེ་ཀ་པ་ལི་ཐོད་པ་བསྣམས་ཏེ་ཡོདཔ་སེ། དེ་མར་འོག་གི་ཐ་མ་ཐ་མ་དེ་ནང་ལུ་ཏྲི་ཤཱུ་ལ་སེ་མི་གྱི་ལྷའི་ཕྱག་མཚན་གཅིག་ཡིན་དེ་བསྣམས་ཏེ་ཡོདཔ་སེ་མེད།

དྲང་སྲོང་སྤྲོ་དགའི་ཀློང་ན་མཆོད་ལ་འབྱོར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ལེགས་པར་གསལ་བཏབ་པ་དང་བཅས་ཏེ་གསན་པར་ཞུ། གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོ་ཐོས་གྲོལ། ད་རེས་ཞག་གྲངས་བཅུ་པ་དེ་གི་ཤར་སྣང་བདེ་སྐྱིད་ཀྱི་ཁྲོད་ལྷ་སྡེ་ཞུ་བའི་སྐབས་ཡིན།

ད་ཡུམ་གྱི་ཆ་དེ་ཡ་དེ་ནང་ལས་དེ་སྦེ་གསུངས་ཏེ་འདུག་སེ་ཞུ་ནི། ཡུམ་གྱི་མཚན་འདི། རཏྣ་ཀྲོ་དྷི་ཤྭ་རི་མ་སེ་སླབ་ནི་ཡིན་པས་ལ། ཡུམ་གྱི་མཚན་འདི་རེ་ན་གྲོ་དེ་ཤོ་རེ་མ་སེ། ད་དེའི་བཞུགས་སྟངས་འདི་ལ་ཡབ་དང་ཕམ་བཏབ་པའི་ཀྱི་ཚུལ་བཟུམ་ཅིག་སྦེ་ཞིམ་ལས་པས་ཡབ་ཀྱི་སྐུ་ལུ་འཁྲིལ་བ་སེཝ་ད་དེ་སྦེ་ཡིན་པས།

དུང་དཀར་པའི་དུང་དཀར་གྱི་ནང་ན་ལུ། དེ་འདི་དག་དམར་མཆོད་ཀྱི་བཀང་སྟེ་དགྱེས་པའི་ཤིམ་ལེབ་པས་དེ་ཡབ་ཀྱི་ཞལ་ལུ་ཡང་ཕི་ཝུལ་གྱི་ཚུལ་ཡིན་པས་ལ་དུང་དམར་ཞལ་དུ་སྟོབ་པ། ད་དེ་བཟུང་པས། རཏྣ་ཧེ་རུ་ཀ་ཡབ་ཡུམ་འདི་ཡང་དེ་ག་དེ་ལས་ཤར་དོ་ཡོད་པས་ན་མནོ་བ་ཅིན། ཡབ་རཏྣ་ཧེ་རུ་ཀ་དང་ཡུམ་རཏྣ་ཀྲོ་དྷཱི་ཤྭ་རི་མ་གཉིས་འདི།

ལྷོ་ཁ་ཏུ་སླེབས་པའི་ཤིམ་ལས་བལ། རང་གི་ཀླད་པ་ནང་ལུ་ཡ་ཤར་ལྷོ་ནུབ་བྱང་བེ་དུའང་བ་དེ་དབུས་དང་བཅས་པ་བེ་ཕྱོགས་ལྔ་བེ་དེ་ཨ་འདི་བུ་བདའ་ལུ་རང་གི་གུ་ཏུ་གུ་གི་ཀླད་པའི་གི་ལྷོ་ཁ་ཏུ་སླེབས་པའི་ཤིམ་ལས་བེ་ཤར་དོ་ཡུ་པིང་སེ་རཏྣ་ཧེ་རུ་ཀ་ཡབ་ཡུམ་འདི་སུ་ལ། དང་འདི་བོད་ཟླ་ལུགས་ཐག་རིང་སར་གཅིག་ལས་འོངས་བ་དང་གཞན་ཁ་ལས་གྲུབ་གྲུབ་ཅེས་རང་བཞིན་གྱིས་གྲུབ་གྲུབ་ཅེས་མི་འབད་པ་ལ། ངོ་མ་ཤེས་པ་པའི་ལུས་སྲོག་མེད་རང་གི་ཀླད་པའི་ནང་ན་ལས་པའི་ཤེམ་ལས་པའི་ཤར་དེ་ཚུ་རང་ལུགས་སྣང་མེད་འདི་ངོ་མ་ཤེས་པ་པའི་ལུས་སྲོག་མེད་དེ་ལུ་འཇིགས་སྣང་སྐྱེ་དོ་ཡོད་མེད་ངོ་ཤེས་པ་ཅིན་སོ་སོ་གཅིག་ལས་གྲུབ་སྟེ་འོངས་བས་མིན་པས། རང་བཞིན་གྱིས་གྲུབ་པའི་གྱི་ལྷ་སོ་སོ་གཅིག་དེ་བདག་རང་ལུ་འཇིགས་སྣང་སྟོན་པ་འོང་བས་མིན་པས། རང་གི་ཀླད་པའི་གྱི་ལྷོད་རྣམ་པའི་ཤེམ་ལས་པའི་རང་ལུ་འདས་པའི་ཤར་དོ་ཡོད་པས་ཡིན། སེ་རྒྱུ་མཚན་འདི་ལུ་བརྟེན་ཏེ་སྐྱེས་པས། འདི་ལུ་མ་འཇིགས་སེ་མེད་ལ་དེ་ལ་མ་འཇིགས་ཤིག་མ་དངངས་ཤིག་སེ། དེ་ལུ་འཇིགས་སྐྲག་སྐྱེ་མ་དག་སྒྲོ་མ་དག་སེ་མེད།

ལ་གུ་སྤྱི་དཔལ་ཏེ་རང་གི་རིག་པའི་གི་སྐུ་ལུ་བདེ་བའི་ཤར་དོ་ཡོད་པའི་ནང་རང་གི་ཀླད་པའི་ནང་ན་ཀླད་པའི་ཤིམ་རང་པའི་རང་གི་རིག་པའི་གི་སྐུ་ཡི་གི་ངོ་བོ་ལུ་ག་བདེ་བའི་བདེ་བའི་ཤ་འོ་ཡི་ནང་མནོ་བ་ཅིན་ཆེ་རང་གི་ཡི་དམ་གི་ལྷ་ཡིན་པས་སེང་བའི་དོན་དང་ངོ་མ་དེ། ཡི་དམ་གི་ལྷ་བས་ནི་འདི་གི་ཡི་དམ་གི་ལྷ་གི་ཐུགས་ཀྱི། གཟིམས་པ་བཅོས་མིན་པའི་ཐུགས་རྗེ་ལྕགས་ཀྱུ་བརྐྱང་སྟེ་དགྱེས་པའི་ཞིམ་ལེགས་པའི་ང་ཅི་ར་བར་དོ་འཇིགས་པའི་འཕྲང་ལས་ཡར་འདྲེན་གནས་ཀྱི་དོན་ལུ་པའི་དད་པའི་བཅོས་མིན་པས་སངས་མེད། ཁྱོད་རང་གི་ཡི་དམ་གྱི་ལྷ་ཡིན་པས་དད་པས་ནི་དད་ཀྱི་ཆད་གྲོགས་གོ་མི་འདུག། དགའ་བྱེད་པའི་གོ་མོ་གྲོགས་ནི་མིན་པ་དད་པ་དང་མོས་གུས་བསྐྱེད་དེ་དགྱེས་པའི་ཞིམ་ལེགས་པའི་ལྷ་བར་དོ་གསོལ་བ་བཏབ་དགོ་དོ་ཡོད་པ་ཡིན་སངས་མེད། དོན་ལུ། ད་ཁྲོ་བོའི་གྱི་ལྷ་རཏྣ་ཧེ་རུ་ཀ་ཅི་ཆེ་རིགས་ཀྱི་ཡི་དམ་གྱི་ལྷ་པའི་དད་པའི་ཤའུ་ཡིན་པས་པ། དད་པའི་ཆགས་མེད་དེ་དོན་ལུ་ག་མོ་སེ་མནོ་བ་ཅིན། ཡི་དམ་གྱི་ལྷ་དེ་ཡ། བཅོམ་ལྡན་འདས་རིན་ཆེན་འབྱུང་ལྡན། བཅོམ་ལྡན་འདས་རྒྱལ་བ་རིན་ཆེན་འབྱུང་ལྡན། ཡབ་ཡུམ་གཉིས་ཡིན་སངས་མེད་དེ། རྒྱལ་བ་རིན་ཆེན་འབྱུང་ལྡན་འདི། དེ་ཞི་བའི་གི་ལྷ་པའི་ཤག་མོ། དེ་བདག་ཏོ། དེ་རཏྣ་ཧེ་རུ་ཀ་ཡབ་ཡུམ་འདི་ཁྲོ་བོའི་གི་ལྷ་པའི་ཤག་བུ་མེ། མཚན་བཏགས་ཐངས་ཅིག་སོ་སོ་བའི་ཡ་སི། ཤར་སྣང་ཅིག་བདེ་བའི་སོ་སོ་བའི་འབྱུང་མ་ཏོ། དོན་གྱི། ངོ་བོ་དེ་ཁོང་ལ་ཁྱད་པར་མི་འདུག་སེམས་མེད་གཉི་ཆ་ར་སངས་རྒྱས་ཀྱི་རང་བཞིན་ཡིན་སེམས་མེད། དེ་ཚོར་མདོར་བསྡུ་བ་བྱིན། དེ་རང་གི་ཡི་དམ་གྱི་ལྷ་ཡིན་པས་སེམས་མེད་སོ་མདོར་བསྡུ་བ་བྱིན་དེ་གཉི་ཆ་ར། མོས་པར་གྱིས་ཤིག། རང་གི་ཡི་དམ་གྱི་ལྷ་ཨིནམ་ལས་བརྟེན་ཏེ་དགྱེས་པའི་དེ་ལུ་མོས་པ་བསྐྱེད་དགོས་ཏེ་དོན་ཡོད་གྲུབ་པའི་གི་ལྷ་ཚོགས་མཁྱེན་ནོ། ཟེར་རུང་ར་བཏུབ་ཟེར་མས་དད་པའི་སྨོན་ལམ་བཏབ་གསོལཝ་བཏབ་རུང་བཏུབ་ཟེར་མས་དེ་ཡིན་པ་ལུ་ངོ་ཤེས་དགོ་ཟེར་མས་དང་པ་ར་གསོལཝ་བཏབ་པར་བྱས་པ་ལོ་ངོ་ཤེས་པ་དང་དེ་འབྲེལ་བ་དུས་མཉམ་དུ་ཐོན་བསེ་གང་ནད་པའི་ངོ་ཤེས་དབབ་སྐྲག་བྱེད་པའི་བ་ཅན་གྱོད་པ་ག་ཅི་འདུག་ངོ་ཤེས་བརྩམས་བཅད་ཀྱི་བར་དུ་ཡི་འཇིགས་པའི་འཕྲང་ལས་ཡར་བྲོས་ཚུ་བོ་སེར་མས་དུས་མཉམ་དུ།

དེ་བཟུང་བས། ལྷག་བསམ་གྱིས་ཐུགས་ལས་ངོ་སྤྲོད་ཨ་འདི་པའི་ཆབ་སྦྱིན་གུང་ས་མེད། དེ་བཟུང་བས་ལྷག་སྡེབ་སྦྱིན་གུང་ས་མེད། བར་དོ་ཐོད་འདྲེ་ལྷག་ནི་དེ་རྣམ་མེད་ས་མི་ཁ་ཕྱེ་ཏོག་ཏོག་ང་ཅི་ར་གཤིན་པོ་གྱི་ཏིང་ཤུ་དག་འདི་ལ། གཤིན་པོ་གྱི་ཏིང་ཤུ་དག་འདི་ཁ་ཕྱེ་མི་ཕྱེ་ཨ་འདི་བཟུང་བས་འདུག།

མགོ་བོ་ཙམ་གྱིས་ཐུབ་ཙམ་གྱིས་ལོ་རྒྱུས་གསུམ་གཏམ་རྒྱུད་གསུམ་གྱི་ལུས་ཕྱག་མ་བཞག་བ་པའི་ཞིམ་ལས་པས་དད་པའི་ཞག་མ་བཏགས་བ་པའི། བྱིན་རླབས་ཅན་གྱི་གསུང་གདམས་ངག་ཟབ་མོ་གྱི་ལུས་ཕྱག་བཞག་ཞིམ་ལས་པས་ཡིན་པ་ལོ་ཡིན་པར་ཤེས། དེ་རྩོམ་པའི་ཤེས་པའི་ཐུགས་ལས་དད་པ་དང་མོས་གུས་སྐྱེས་ཞིམ་ལས་པས། སེའུ་སྟག་རྒོད་དེ་ད་དོ་ལས་ར་ཁ་ཕྱེ་བའི་དུས་སྐབས་ཀྱི་ན་ལུ་བབས་ཏེ་དུ་བོ་སེ་ཞུ་ནས་ཡིན། བསོད་ནམས་དེ་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་ཅིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་གྲོལ་བར་ཤོག། སེམས་ཅན་ནད་པ་ཇི་སྙེད་པ་མྱུར་དུ་ནད་ལས་ཐར་བར་གྱུར་འགྲོ་བའི་ནད་རྣམས་མ་ལུས་པ་རྟག་ཏུ་འབྱུང་བ་མེད་པར་ཤོག།

ཁོང་སེམས་པར་བྱ་བའི་གི་ཆོས་ཀྱི་རིམ་པ་དེ་ནི་བར་དོའི་ཐོས་གྲོལ་ལས་ཆོས་ཉིད་ཀྱི་བར་དོ་དེ་གི་ནང་ལས་ཁྲོ་བོའི་གི་ལྷ་ཚོགས་དེ་ཚུ། དེ་ཤར་བའི་གི་སྐབས་ཡིན། ད་ནི་ཁྲོ་བོའི་ལྷ་ཚོགས་ཀྱི་ཤར་སྣང་དེ་ཚུ་ཞུ་བའི་གི་སྐབས་ལུ། ད་དང་པ་རང་ཡར་ལས་མར་བཞག་འབྲང་རྒྱས་པ་དེ་ན་ལས་འགོ་བཟུང་སྟེ་གི་འབད།

ད་ཁོ་ར་ལོ་དྲན་པ་མ་ཡེངས་པ་ལས་གཞན་པའི་ཉིན་དེ་དུས་སེ་ལ་བེ་ཤིམ་ལས་པའི་ལག་ནས་ངོ་མ་དེ་དེ་འམ་ལགས། བྱ་ར་ཅོ་ཅེ་པ་ལོ་ཁྲ་ཐུང་པད་མ་རེད་ཀྱི་བཅོམ་ལྡན་འདས་ཡིན་སེམས་མེད། དེ་ཤ་བེ་ཀྱི་སྐབས་ལོ་དེ་ད་ཁྲོ་བེ་ཀྱི་སྐབས་པེ་ནི་དེ་ཀྱི་པད་མ་ཧེ་རུ་ཀ་སེ་ཚེ་འདས་པའི་ཞུ་དོགས་ཡོད་མེད་པད་མ་ཧེ་རུ་ཀ་སེ་མི་དེ་ཁྲོ་བེ་ཀྱི་ལྷ།

ཞེས་གསུམ་པོའི་བརྡ་ལུགས་ཞེས་གཡས་ཁ་ཐུག་གིས་དེ་བཀག་པས། གཡོན་ཁ་ཐུག་གིས་དེ་ཧོན་པས། སྟེགས་བུ་གིས་དེ་དམར་ནག་པས། དམར་བདག་སྣབས་བླ་སེར་སྐྱ་བཞི་ཆ་བཟུང་པའི་ཤིམ་ལས་དམར་ནག་སེར་སྐྱ་གང་དེ་བཟུང་པས་ཞེས་གསུམ། དེ་ལས་ཕྱག་དྲུག་པའི་བརྡ་ལུགས་ཕྱག་དྲུག་གཡས་ཀྱི་དང་པོ་དེ་ན་ལུགས་གཡས་ཁ་ཐུག་གིས་དྲུག་པའི་བརྡ་ཡང་སྟག་གི་དེ་ན་ལུགས། མེ་ཏོག་པད་མ་རྣམས་དེ་ཡུལ་སེམས་མེད།

ཏེ་བདེ་སྐྱིད་ཇོ་བོ་ཇོ་མ་དྷ་མ་དེ་ནཱ་ལུ་ཏེ་ཨོ་ཡི་ན་སྙེའུ་ཆུང་ཟེ་ང་ཆུང་ཀོ་ཏེ་ཨ་འདི་བེ་ནམ་དེ་ཡུལ་ཡུལ་སེམས་མེད་ཆགས་སེམས་བེ་བ་ཅིན་ཏེ་ཡབ་ཀྱི་སྐུ་མདོག་དང་ཆགས་སེམས་དེ་སོ་ཨ་ནིམ་ཅི་ཡིན་པེ་འདི་ལས་གཉིས་པ་ན་ལས་མ་ཡུམ་འདི་ཀྱི་སྐོར་ལས་ཡུམ་འདི་ག་ཡི་ན་ནོ་བ་ཅིན་ཏེ་ཡི་དྭགས་གཅིག་ཁ་བེ་ཤིམ་ལས་པའི་ཡུམ་པད་མ་ཀྲོ་ཏི་ཤོ་རི་མཱས་པད་མ་ཧེ་རུ་ཀ་དང་གཅིག་ཁ་ཡུམ་པད་མ་ཀྲོ་ཏི་ཤོ་རི་མཱས་མེ་རི་སྐུ་ལ་ཁྲིལ་ཏི་དགྱེས་པའི་ཡུལ་སེམས་མེ་ཆ་གཡས་པས་ཡབ་ཀྱི་རྒྱུན་ལས་འཁྱུད་ཅིང། གཡོན་པས་གདུང་དམར་ཞལ་དུ་སྟོབས་འཕེལ་གྱི་ཚུལ་མཆོད་པ་ཕུལ་འོད་ཀྱི་ཚུལ་བེ་ཤིམ་ལས་པའི་ཡབ་ཡུམ་སྙོམས་སྦྱོར་གྱི་ཐུགས་ལས་པའི་དད་པའི་ཡུལ། ཡབ་ཡུམ་ཞལ་སྦྱོར་བ་མངོན་སུམ་རང་གི་ཀླད་པའི་གི་ནང་ན་ལས་ཐོན་ཏེ་གི་འབད་ཞིནམ་ལས་འབད་དེ་རང་ལུ་དེ་སྦེ་ཤརཝ་མ་གཏོགས་དེ་གཞན་གཅིག་ཁ་ལས་འབད་འོང་སྟེ་གི་འབད་ཡང་གཅིག་མིན་ཏེ་དུས་སྐབས་དེ་ནང་ལུ་རང་བཞིན་གྱིས་གྲུབ་པའི་གི་ལྷ་གཅིག་དང་དེ་བཟུམ་མའི་ལྷ་གཅིག་དེ་ད་ག་དེ་ལས་འོང་བ་གཅིག་མིན་ཟེར། ག་དེ་སྦེ་ཡིན་ན་མནོ་བ་ཅིན་དེ་ཚུ་ཞག་ཡང་རང་གི་སྙིང་ཁ་ལས་ཤརཝ་ཡིན་པས་རང་གི་ཀླད་པའི་ནང་ན་ལས་ཤརཝ་ཡིན་པས། ཞི་བའི་ལྷ་ཚོགས་ཡིན་པ་ཅིན་རང་གི་སྙིང་ཁ་ལས་ཁྲོ་བོའི་ལྷ་ཚོགས་རང་གི། ཁྲོ་བོའི་ལྷ་ཚོགས་དབྱིངས་དཔའ་ཆེན་རང་རྒྱལ་ཀླད་པའི་ནང་ན་ཀླད་དེ་པའི་ཤ་འོག་ཡིན་པས་དེ་པའི་གནས་འདི་ཡི། ལྟ་དེ་སུ་གཞན་གྱི་ཀླད་པའི་ཤིམ་ལེ་བུ་འོང་གཅིག་ག་ནི་ཡས་མིན་སེམས་མེད་ཡབ་ཡུམ་གཞན་ལས་སྦྱོར་བའི་སྙུན་གཟུང་རང་རྒྱལ་ཀླད་པའི་ནང་ནས་ཐོན་ནས་རང་ལ་ཤར་དུ་འོང་བས་དེ་ལ་མ་འཇིགས་དེ་ལོ་འཇིགས་སྒྲ་སྐད་མི་འགོ་སྒྲོག་མི་འགོ་སེམས་མ་སྐྲག་ཞིག་མ་དངངས་ཞིག། ད་སེམས་སྟོབས་སྐྱེད་གོ་སེམས་མེད་དྲོད་འབར་སྐྱེད་ཅིག། རང་རྒྱལ་རིག་པའི་དཀྱིལ་འཁོར་ངོ་ཤེས་པར་གྱིས་ཤིག་དེ་པའི་ཤ་མིན་དེ་སུ་ཡ་ཆེ་སྙམ་རང་རྒྱལ་རིག་པའི་དཀྱིལ་འཁོར་ཡིན་པ་ངོ་ཤེས་གོ་སེམས་མེད། རང་རྒྱལ་རི་སྤོས་ཀྱི་རྩེ་ལས་ཤར་ཤར་བ་ཡིན་པར་ངོ་ཤེས་དགོས། ད་གཙོ་བོ་ར་དང་སྟོད་སྔ་ཅན་ར་འདེད་པའི་ཉིན་མི་དེ་ཡང་དེ་ངོ་ཤེས་ནི་དགེ་འདུན་ལུགས་ཧ་གོ་ནི་དགེ་འདུན་ལུགས་པའི་ཉིན་དུ་ཡོད་པའམ། ད་དེ་དད་པ་དང་མོས་གུས་ལས་གཞན་པའི་སྐྱེ་རྒོབ་དེ་ཁ་ཆེ་དེ་དད་པ་དང་མོས་གུས་ལས་གཞན་པའི་སྐྱེ་དེ་སྐྱེས་པའི་ཉིན་ལྟར་འགྲོ་བྱེད་པའི་བ་ཅན། ལྷའི་ཨ་ནི་བཟུམ་སྦེ་ཤར་མི་དེ་ཚོ་ཆ་མཉམ། རང་གི་ཀླད་པའི་ནང་ན་ལས་ཐོན་ཏེ་གི་འབད་རང་ལུ་ཤརཝ་མ་གཏོགས། དེ་གཞན་ལས་ཤར་ཏེ་གི་འབད་གཞན་ཅིག་ལས་གྲུབ་སྟེ་གི་འབད་དེ་སྦེ་འབྱུང་བཅུ་གཅིག་མིན་པས་མནོ་སྟེ་གི་འབད་ཧ་གོ་ཡུལ་གང་ལས་འཇིགས་སྣང་མི་སྐྱེས། ད་ཁྱོད་རང་གི་ཡི་དམ་གྱི་ལྷ་ཡིན་པས་མ་སྐྲག་ཅིག་མ་དངངས་ཤིག་དོན་ལ། ད་འདྲོག་དགོཔ་མིན་འདུག་ག་མོ་ཟེར་བ་ཅིན་བཅོམ་ལྡན་འདས་སྣང་བ་མཐའ་ཡས་ཡབ་ཡུམ་ངོ་མ་ཡིན་ཟེར་མས་དེ་སྦེ་ཤར་མི་དེ་སྙུན་ཡིན་པས།